ཐལ་བ་རེད། སོལ་བ་རེད། དེ་དང་ནང་བཞིན་གྱི། ཁ་དོག་རེད། ད་དེ་ལ་དོན་ཡོད་ཀྱི་རྫས་རྡུལ་རྫས་བརྒྱད་ལ་སོགས་པ་འདྲ་མིན་སྣ་ཚོགས། མང་པོ་སྐྱེ་བ་རེད་པ་ད། ང་ཚོ་ལ་ཨ་མ་གཅིག་ལ་བུ་གཅིག་སྐྱེ་བ་དེའི་ཚེ་ལ། བུ་གཅིག་སྐྱེ་བ་དེའི་ཚེ་ལ། དེ་ནས་བུ་དེ་གི་ལག་པ་དང་རྐང་པ་དང་མགོ་ལ་སོགས་པ་ཡོངས་སུ་རྫོགས་པ་དེའི་ཐ་དད་རོ་གོ། དེ་ཚོ་ཚང་མ་བུ་དེ་སྐྱེ་བ་དེའི་ཚེ་ལ་སྐྱེས་སོང་བ་རེད་པ་ད། གཅིག་རང་གཅིག་གཅིག་ཧྲང་ར་གཅིག་ཡང་འགའ་གཅིག་ཁོ་ན་གཅིག་སྐྱེ་ཡ་ཡོད་མ་རེད། བྱས་ཙང་དེ་འདྲའི་ཡིན་སོང་ཟེར་ནས་འདི་ཚོ་ཚང་མ་ལ་དོན་དམ་གྱི་ཁྱད་པར་སྦྱར་དགོས་ཀྱི་མ་རེད། ད་སྦྱར་དགོས་ས་གཅིག་ཡོད་རེད་དེ། རྒྱུ་དུ་མས་འབྲས་བུ་དུ་མ་སྐྱེ་བ་ལ་སྦྱར་དགོས་རེད།

ང་ཚོ་ཁོ་ན་ཞེས་པའི་ཚིག་དེ་མ་སྦྱར་ན་འགྲིག་གི་ཡོད་རེད། ཁོ་ན་ཞེས་པའི་ཚིག་དེ་སྦྱར་གྱི་ཡོད་རེད། ལས་དུ་མས་ལུས་གཅིག་འཕེན་པ་ཡོད། ལས་གཅིག་གིས་ལུས་དུ་མ་འཕེན་པ་ཡོད།

དེ་མ་དགོས་པ་ཡིན་ཟེར་ནས་དོན་དམ་གྱི་ཁྱད་པར་དེ་ཚང་མ་ལ་སྦྱར་དགོས་ཀྱི་མི་འདུག་ཟེར་ནས་དེ་རེད། ཡིན་ན་ཡང་ད་ལྟ་བདེན་གཉིས་ཀྱི་ཚིག་ཁོ་རང་ངོ་གདོང་ལ་དེ་ཡོད་མ་རེད། གཅིག་གིས་གཅིག་དང་དུ་མ་ཟེར་བ་མ་གཏོགས་པའི་ཁོ་ན་ཟེར་བ་གྱི་ཚིག་དེ་བསྟན་གྱི་མི་འདུག་ད་ད་ལྟ་ང་ཚོ་གིས་ཁོ་ན་ཞེས་པའི་ཚིག་དེ་སྦྱར་དགོས་ཡ་ག་རེ་ཡིན་ནམ། ད་ལྟ་འདི། མུ་བཞི་སྐྱེ་འགོག་གི་གཏན་ཚིགས་ཀྱི་རྟགས་སྦྱོར་དེ་ཚོ་དེ། བདེན་གཉིས་ཀྱི་ནང་ལ་མར་བསྟན་ཡོང་བའི་སྐབས་སུ་ལ་ཁོ་ན་ཞེས་པའི་ཚིག་དེ་མི་འདུག། ཁོ་ན་ཞེས་པའི་ཚིག་དེ་མེད་པ་ཡིན་ན། ཚང་མ་ལ་དོན་དམ་གྱི་ཁྱད་པར་དེ་སྦྱར་དགོས་འདུག། ཁོ་ན་ཞེས་པའི་ཚིག་མེད་པ་དེ་ཁོ་རང་རྩ་བ་ཁོ་རང་ལ་མི་འདུག་ད་དེ་རང་འགྲེལ་དུ་ཚང་མ་ལ་དོན་མེད་དུ་བརྩི་དགོས་ཕྱིར། དུ་མས་དངོས་པོ་གཅིག་མི་སྐྱེ།

སྐྱེ་གི་ཡོད་རེད་དེ་རྒྱུ་གཅིག་ཁོ་ན་ལ་བརྟེན་ནས་འབྲས་བུ་སྐྱེ་བ་ཡིན་པར་ཐལ་ཅིའི་ཕྱིར། རྒྱུ་གཅིག་ལ་བརྟེན་ནས་སྐྱེ་བའི་ཕྱིར་ན་མ་ཁྱབ། འོ་དེ་འདྲའི་གི་རྣམ་གཞག་དེ་བཤད་དགོས་གི་ཡོད་རེད་ད་དེ་རེད། ད་ང་ཚོ་འདི། ཁོ་ན་ཞེས་པའི་ཚིག་དེ་ཡོད་གི་ཡོད་གི་ལོས་དོན་དམ་གྱི་ཁྱད་པར་སྦྱར་གྱི་དེ་ལ་དགོས་པ་རྒྱུ་མཚན་དེ་མི་འདུག་སེམས། ཧ་གོ་སོང། ཡང་མིན་ན་བཞི་ཀ་ལ་སྦྱར་དགོས་སོ། ཡང་མིན་ན་གཅིག་ལ་སྦྱར་ནས་བཞག་དགོས་སོ། ད་གཞི་དང་པོ་དེ་ལ་བཞི་ཀ་ལ་སྦྱར་བ་ནང་བཞིན། བདག་དང་གཞན་དང་གཉིས་དང་རྒྱུ་མེད་ལས་སྐྱེ་བ་བཞི་ཀ་ལ་སྦྱར་བ་ནང་བཞིན། འདི་ཡང་བཞི་ཀ་ལ་སྦྱར་བཞག་ན། དོན་དམ་པར་རྒྱུ་དུ་མ་ལས་འབྲས་བུ་དུ་མ་མི་སྐྱེ་བའི་ཕྱིར་མ་ལབ་ན་འགྲིག་གི་ཡོད་མ་རེད་དེ་ཡི་རིགས་པའི་འགྲོས་དེ་གཞི་འདྲ་མགོ་ལུས་བབས་སོང་བ་རེད་ཚང་མ་ལ་ད་ག་རང་དེ་དེའི་དབང་གིས་སྦྱར་བ་རེད་ཟེར་ལབ་བཞག་ན།

རང་བཞིན་གྱི་སྐྱེ་བ་འགོག་པ་འདི་ཉིད་བཅོམ་ལྡན་འདས་ཀྱིས་གསུངས་པས་ཐུགས་འཕྲོག་ནས། རྩ་ཤེ་དང་རིགས་པ་དྲུག་ཅུ་པ་སོགས་ལ་སོགས་པ་གཞུང་དུ་མར་འཕགས་པས་བཅོམ་ལྡན་འདས་ལ་རྟེན་འབྱུང་གསུངས་པ་ཉིད་ཀྱི་སྒོ་ནས་བསྟོད་པར་མཛད་པ་ལ་གསུངས་ནས།

ཕུག་གི་རྒྱུ་མཚན་དེ་རྟེན་འབྱུང། འདི་ལ་གཏུགས་སོང་བ་དུ་སངས་རྒྱས་བཅོམ་ལྡན་འདས་མ་གཏོགས་པའི་གསུང་མཁན་ཞིག་ཡོད་མ་རེད་སྨྲ་བ་བླ་ན་མེད་པ། འོ་དེ་རེད་ཟེར་ཡག་དེ་ནས་སོང་རྒྱུ་འདུག་འོ་དེ་རེད་བྱས་ཙང་དེ་ཡིན་ཟེར་བརྗེ་རེ་མི་བྱེད་གི་འདི་ནང་ལ། དེ་ཡི་ཕྱིར་རིགས་པའི་རྒྱལ་པོ་རྟེན་འབྱུང་གི་རིགས་པ་ཉིད་ཀྱིས་ཟེར་འདུག་ཨ། རང་བཞིན་གྱི་སྐྱེ་བ་འགོག་པ་འདི་ཉིད། རྟེན་འབྱུང་ལ་བརྟེན་ནས་རང་བཞིན་གྱིས་གྲུབ་པའི་བདེན་པར་གྲུབ་པའི་སྐྱེ་བ་འགོག་པ་འདི། མྱུ་གུ་ཆོས་ཅན་བདེན་པར་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར་ཟེར་རང་བཞིན་གྱི་སྐྱེ་བ་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར་ཟེར་ཡག་གི་རྟེན་འབྱུང་གི་རིགས་པ་འདི་ཉིད་བཅོམ་ལྡན་འདས་ཀྱིས་གསུངས་པས་ཐུགས་འཕྲོག་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་གསུངས་པ་ལ་བརྟེན་ནས་མགོན་པོ་ཀླུ་སྒྲུབ་ལ་སོགས་པ་དེ་ཚོ་གི་ཡིད་འཕྲོག་ནས་ཕར་ལ་སེམས་རང་དབང་མེད་པར་འཕྲོག་སོང་བ་རེད་ཧང་སངས་སོང་བ་རེད།

ཚུལ་འདིས་ཁྱོད་ལ་བསྟོད་ན་ནི་བསྟོད་པར་འགྱུར་གྱི་གཞན་དུ་མིན། གསུངས་འདུག། ཚུལ་འདིས་ཟེར་ནི་རྟེན་འབྱུང་གསུངས་པའི་སྒོ་ནས་སངས་རྒྱས་བཅོམ་ལྡན་འདས་ལ་བསྟོད་པ་དེ་དངོས་གནས་ཀྱི་བསྟོད་པ་ཚད་ལྡན་དེ་རེད་མ་གཏོགས་དེ་ལས་གཞན་གྱི་ཅིག། ཡོན་ཏན་ཡོད་རེད་ཟེར་དེ་ཡང་དེ་ཙམ་གྱི་བསྟོད་པ་ཕུན་སུམ་ཚོགས་པ་དེ་ཆགས་ཀྱི་མ་རེད་ཟེར་ནས།

འབྲས་བུ་རྣམས། ས་བོན་ལ་སོགས་པའི་རྒྱུ་དང་རྐྱེན་ལ་བརྟེན་ནས་སྐྱེ་བ་ཉིད་ཀྱིས། མཐའ་བཞི་ཡི་སྐྱེ་བ་མེད་པ་ཡིན་ཏེ། ད་དེ་རེད། མཐའ་བཞི་སྐྱེ་བ་མེད་སྟངས་དེའང་མཐའ་བཞི་དེ་ད་ཅི་གི། དོན་དམ་པར་བདག་ལས་མི་སྐྱེ་གཞན་ལས་མི་སྐྱེ་གཉིས་ཀ་ལས་མི་སྐྱེ། རྒྱུ་མེད་ལས་མི་སྐྱེ་བ་དེ་ཚོ་རེད། དེ་ཚོ་དོན་དམ་པར་བདག་དང་གཞན་དང་གཉིས་དང་རྒྱུ་མེད་ལས་མི་སྐྱེ་དེ་དུས་ཀྱི་ཕུག་ཏུ་གང་ན་འདུག་ཟེར་ན། རྟེན་འབྲེལ།

བུམ་འཛིན་མིག་ཤེས་སྐྱེ་བ་ལ་ག་རེ་ཡོང་དགོས་ཀྱི་འདུག་ད་ང་ཚོ་བདག་རྐྱེན་དང་དེ་མ་ཐག་རྐྱེན་གཉིས་དེ་ག་དུས་ན་ཡོད་ཡོད་པ་འདྲ་བོ་ཅིག་རེད་པ། རེད་དེ། དམིགས་རྐྱེན་འཕྲད་ཡོང་ན་བུམ་འཛིན་མིག་ཤེས་སྐྱེ་ཡོང་གི་རེད། དམིགས་རྐྱེན་མ་འཕྲད་ན་བུམ་འཛིན་མིག་ཤེས་སྐྱེ་གི་མ་རེད། ཡང་ལ་ལ་མིག་ལོང་བ་དེ་འདྲས་ལ། དམིགས་རྐྱེན་བུམ་པ་མདུན་ལ་ཡོད་པའི་དབང་དུ་བཏང་ན་ཡང་བདག་རྐྱེན་དབང་པོ་ལ་སྐྱོན་ཤོར་ཚར་བ་ཡིན་སོང་ཙ་ནི།

དེའི་ཕྱིར་གཉིས་ཀ་ལས་ཀྱང་མི་སྐྱེའོ། དེས་ན་ས་བོན་ལ་དེ་ད་འདི་ཚོ་ཚང་མ་གིས་མཐའ་བཞི་སྐྱེ་བ་འགོག་ཡ་དེ་ཚོ་དེ་རེད། དེས་ན་ས་བོན་ལ་བརྟེན་ནས་མྱུ་གུ་སྐྱེ་བ་ཁས་བླང་དགོས་པ་ཁོ་ནས། དེ་བཞི་འགོག་ནུས་པ་ནི་རིགས་པའི་རྒྱལ་པོ་རྟེན་འབྱུང་གི་རིགས་པའི་ཁྱད་ཆོས་ཡིན་པ་ལ་ཟེར། འོ་དེ་རེད་དེ་རིགས་པའི་རྒྱལ་པོ་རྟེན་འབྱུང་གི་ཁྱད་ཆོས་རེད། ད་ང་ཚོ་མཐའ་བཞི་སྐྱེ་བ་འགོག་པ་དེ་ཚོ་ཡང་མཐར་གཏུགས་ན། དེ་ནི

རང་རང་སོ་སོ་སྐྱེ་གནས་ཀྱི་རྒྱུ་རྐྱེན་ལ་བརྟེན་ནས་སྐྱེ་དགོས་པའི་ཕྱིར་ཟེར་ཡ་འདྲ་བོ་དང་ད་དུ་གཟུགས་ཀྱི་ཐོག་ནས་བཤད་ཀྱི་འདུག་ཟེར་ཡ་གི་ད་དེ་འདྲའི་བསམ་གྱི་འདུག་རིགས་པའི་རྒྱལ་པོ་རྟེན་འབྲེལ་གཏན་ཚིགས་ཟེར་ཨ་ལས་ཁོ་ལ་རིགས་པའི་རྒྱལ་པོ་ཞེས་བརྗོད་དགོས་པའི་རྒྱུ་མཚན་དེ་གང་ཟག་དུ་ཆོས་ཀྱི་བདག་མེད་མཐའ་བཞི་སྐྱེ་བ་དང་རྡོ་རྗེ་གཟེགས་མ་དུ་ཡོད་མེད་སྐྱེ་འགོག་མུ་བཞི་སྐྱེ་འགོག་ལ་སོགས་པ་ཡོངས་སུ་རྫོགས་པ་གཏན་ཚིགས་ཚང་མ་ཕུགས་ཐུག་ས་དུ་འཁོད་ཡོད་པའི་ཕྱིར།

དེ་རྟེན་འབྱུང་གི་རིགས་པར་ཐུག་བསྡད། ད་ལྟ་རི་དྭགས་ཀྱི་ངན་གཞི་དེ་གང་ཟག་བདག་མེད་དུ་ཆོས་ཀྱི་བདག་མེད་ལ་སོགས་པ་ཚང་མ་ཡང་སྒྲུབ་ཡོན་འདི་ལ་ཕུགས་ཐུག་ས་དེ་རྟེན་འབྱུང་ལ་ཐུག་སོང་ཚོད་ནི་རྒྱལ་པོ་ལྟ་བུ་ཚུལ་ང་ཚོ་མི་མང་གིས་ཁ་མཆུ་ལ་སོགས་པ་དང་སྐྱེ་ཡ་ལ་སོགས་པ་ག་རེ་ཞུ་གཏུག་ལ་སོགས་པ་ག་བ་གཏུགས་སོང་ན་ཡ་ཡ་ཡ་ལ་དཔོན་པོ་དུ་བློན་ཆེན་དུ་རྫོང་དཔོན་དུ་མངའ་སྡེ་གི་དཔོན་པོ་ལ་སོགས་པ་ལ་ཡ་ཡ་ཡ་འགྲོ་གི་རེད་དེ་ཕུགས་ཐུག་ས་དེ།

དེ་ལྟར་བརྗོད་དགོས་པའི་རྒྱུ་མཚན་དེ། ཕུགས་ཐུག་ས་གཏན་ཚིགས་དུ་ཁོ་ཆགས་བསྡད་ཡོད་རེད་ཟེར། ད་དེ་འདྲའི་གི་ནི་བཤད་སྲོལ་དེ་འདྲའི་ཡོད་པ་ཅིག་རེད་འདུག་ལ། དེ་ནས་ལ་གྲུབ་མཐའ་གོང་འོག་གི་སྡེ་བའི་བདེན་པར་གྲུབ་པའི་སྒྲུབ་བྱེད་དང་མ་གྲུབ་པའི་སྒྲུབ་བྱེད། འོ་དེ་འདྲའི་ཡོད་འདོད་རང་ག་བ་དོ་ན་མ་གྲུབ་པར་ཟེར་ཡ་གི། འོ་དེ་ཚོའི་ནང་ལ་འགའ་རྟགས་མདོ་སྡེ་སེམས་ཙམ་པ་དེ་ཚོ་བདེན་པར་གྲུབ་པའི་སྒྲུབ་བྱེད་ལ་འདོད་གི་ཡོད་རེད།